ད་སློབ་ཚན་འདི་ནང་ལ་ང་ཚོས་ག་རེ་སྦྱང་ཤག་ལྷ་ཁང་འདི་ག་དེ་རེད་བ་ཨ་ནི་ག་དུས་ནས་འགོ་བཙུགས་ཤག་སུ་ཡིས་འགོ་བཙུགས་ཤག་འདི་གའི་སྐོར་ལ་ང་ཚོས་ཞིབ་ཕྲ་བྱས་ནས་ང་ཚོས་སྦྱང་ཤེས་ཆེ། ད་ང་ཚོས་སློབ་ཚན་བདུན་པ་འདི་གའི་བརྗོད་གཞི་འདི་སྐོར་ལ་ག་རེ་ཞུ་ན An Imperial City Vijayanagar ལབ་དེ་རེད། ད Vijayanagar ཐ་སྙད་འདི་ཁོ་རང་གི་དོན་དག་འདི་ག་རེ་ལ་གོ་ཞུ་ན City of the Victories རེད་བ། འདི་གྲོང་ཁྱེར་རེད་བ་རྒྱལ་ཁ་ཐོབ་པའི་གྲོང་ཁྱེར་ཅིག་རེད་དེ་འདྲ་ལ་གོ་བ་རེད།

སྒོ་མ་མང་པོ་ཅིག་བཟོས་བ་ཨ་ནི་ཅིག་ཁོ་ཚོས་ཀྱི་རྡོ་མང་པོ་ཅིག་ལ་ཁྱོད་ཀྱིས་བོར་བ་ད་འདི་གའི་ཁུངས་ལ་བལྟས་བྱས་ཨ་ནི་ཡའི་ལོ་རྒྱུས་པ་དེ་ཚོས་ཀྱི་ད་བི་ཇེ་ན་གར་གྱི་སྐོར་ལ་ཡ་ཨ་ནི་ཁོ་ཚོས་གང་ལ་གང་འཚམས་ཅིག་ད་འདུག་བྱས་ནས་ལོ་རྒྱུས་དེ་ཁོ་རང་ཚོས་རུ་བ་ཚད་ཐུབ་གོ་རེད་ཨ་ནི་འདི་དང་མཉམ་དུ་ལ་ཡ་ད་ད་ཁྱོད་རང་ཚོས་རྒྱ་གར་གྱི་ས་བཀྲ་ཅིག་བསྟན་ར་ད་རྒྱ་གར་གྱི་ལྷོ་ཕྱོགས་ལ་ཡ་ད་རྒྱུགས་ཆུ་དེ་ད་ཀིར་སྣ་ལབ་ཡ་ད་རྒྱུགས་ཆུ་བྱས་རེད།